བཏང་ཡོང་དུས་ཙང་ཨ་ནི། རྒྱུ་འབྲས་དེ་དེ་འདྲས་ཟེར་ན་ཨ་ནི་རྒྱུ་འབྲས་གཉིས་མོ་དེ་ལ་འགལ་བ་རྩ་ནས་མི་འདུག་ག་ཚོད་ཚུར་རང་ལུགས་ལ་བལྟ་ས་ཞིག་བཏང་ཡོང་ཐལ་བ་ཅིག་ཚུར་བཏང་དེ་ལ་ཁོ་ལན་ཅིག་རྒྱབ་པ་ཡིན་ད་ཐལ་བ་འཕངས་པ་བྱེད་དང་པོ་ལ་ཐལ་བ་དགོད་པ་ནི་ཞེས་ད། ངོ་བོ་མྱུ་གུ་སྐྱེད་པ་ལ་ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་དོན་མེད་དུ་འགྱུར་བར་ཐལ་རང་ལུགས་ཡིན་རེད་བ་རྒྱུ་དུ་མ་དོན་མེད་དུ་ཐལ་བ་ཟེར་དེ་རེད་འདུག་ག་ཁོ་ལ་ནང་ལོགས་ལ་ལྷན་ཅིག་བྱེད་རྐྱེན་དོན་མེད་དུ་ཐལ་བ་དེ་ཡིན་ཙང་ངོ་བོ་མྱུ་གུ་སྐྱེད་པ་ལ་ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་དོན་མེད་དུ་འགྱུར་བར་ཐལ། ས་བོན་གྱི་བདག་ཉིད་གཅིག་པོ་ལའང་ཞེས་ད་ས་བོན་གྱི་བདག་ཉིད་ཟེར་དུས་ད་ས་བོན་གྱི་རང་བཞིན་སྤྱི་གཙོ་བོ་ཁོ་ལ་ཟེར་རྒྱུ་རེད། ས་བོན་གྱི་སྤྱི་གཙོ་བོ་ཁོ་ལ། མྱུ་གུ་སྐྱེ་བའི་ནུས་པ་གོ་ཆ་ཚང་ཡོད་པའི་ཕྱིར་ཟེར་རྒྱུ་རེད། འོ་འདུག་ཟེར། སྤྱི་གཙོ་བོ་གཅིག་པོ་ཁོ་རང་རང་ལ་མྱུ་གུ་སྐྱེ་བའི་རང་བཞིན་དེ་འདྲའི་ཁར་མྱུ་གུ་སྐྱེ་བའི་ནུས་པའི་རང་བཞིན་གོ་ཆ་ཚང་ཡོད་ན་ད་ཆུ་ལུད་ལ་ཞི་རགས་ཆེ་ལ་ལས་ཀ་མེད་པ་ཆགས་འགྲོ་བ་རེད་ཟེར་ན་རང་བཞིན་གཅིག་པོ་ཁོ་རང་རང་གིས་ཆ་ཚང་སྐྱེད་ཐུབ་མཁན་ཆགས་ན་དེ་ནི། ཆུ་ལུད་དེ་ཚོ་ལ། དགོས་པ་མེད་ཆུ་ལུད་དགོས་པ་མེད་ཡ་ཆགས་འགྲོ་རེད་ཟེར། ག་རེ་རེད་ཟེར་ན་སྤྱི་གཙོ་བོ་གཅིག་པོ་ཁོ་རའི་སྟེང་དུ་མྱུ་གུ་སྐྱེ་བའི་ནུས་པ་ཆ་ཚང་ཡོད་མཁན་ཆགས་ན་ཟེར་རོ། ད་སྤྱི་གཙོ་བོ་དེའི་སྟེང་དུ་མྱུ་གུ་སྐྱེ་བའི་ནུས་པ་གོ་ཆ་ཚང་ཡོད་པ་གོ་ག་འདྲས་རེད་ཟེར་དུས་ད་འོ་འདུག་ཟེར་ཡོང་གི་རེད་བྱས་པ་ལས་མྱུ་གུ་སྐྱེ་བའི་རང་བཞིན་ཡོངས་སུ་རྫོགས་པ་ཡོད་པའི་ཕྱིར་ཁྱབ་པ་ཡོད་པར་ཐལ། ཐ་དད་མེད་པའི་ངོ་བོ་ཟེར། ཐ་དད་མེད་པའི་ངོ་བོ་ཟེར་དུས་ག་རེ་ཟེར་ན་ས་བོན་དང། སྟེང་གི་སྤྱི་གཙོ་བོ་གཉིས་མོ་དེ་ཐག་རེད་ཆ་མེད་རེད་སྤྱི་གཙོ་བོ་ཆ་མེད་རེད་སྤྱི་དོན་གཞན་ཡང་ཆ་མེད་རེད་སྤྱི་གཙོ་བོ་ཡང་ཆ་མེད་རེད་དེ། ཡིན་ཙང་ས་བོན་གྱི་སྟེང་དུ་ཡོད་པའི་སྤྱི་གཙོ་བོ་དེ་ཉིད་ཆ་མེད་དུ་ཁས་ལེན་པ་རང་བཞིན་གཅིག་ཁས་ལེན་པ་བྱས་ཙང་ཡོད་དུས་ཙང་ཐ་དད་མེད་པའི་ཞེས་པ་ཐ་དད་མེད་པའི་ངོ་བོ་ཞེས་ས་བོན་གྱི་སྟེང་དུ་ཡོད་མཁན་གྱི་ས་བོན་དང་ཐ་དད་མེད་པའི་སྤྱི་གཙོ་བོ་དེ་ཟེར་རྒྱུ་ད་ས་བོན་དང་ཐ་དད་མེད་པའི་ས་བོན་གྱི་སྤྱི་གཙོ་བོ་དེ་ས་བོན་ལ་རྗེས་སུ་མི་འགྲོ་བ་དང་བྲལ་བ་རེད། ས་བོན་ལ་རྗེས་སུ་མི་འགྲོ་བ་དང་བྲལ་ཏེ་ས་བོན་ལ་རྗེས་སུ་འགྲོ་བའི་ཕྱིར། དོན་གཅིག་རེད་ཅེས་པ་དང། མི་འགྲོ་བ་དང་བྲལ། ཆུ་ལུད་སོགས་ཀྱི་ཁྱད་པར་རྣམས་ཞེས། རང་བཞིན་ཅན་ཆུ་ལུད་དེ་ཚོ་ས་བོན་ལ་ལྡན་པའི་ངེས་པ་དང་བྲལ་བའི་ཕྱིར། ཆུ་ལུད་སོགས་ཀྱི་ཁྱད་པར་རྣམས་ཁྱད་པར་རྣམས་ས་བོན་ལ་ལྡན་པའི་ངེས་པ་དང་བྲལ་བའི་ཕྱིར། ཆུ་ལུད་དེ་ཚོ་ས་བོན་ལ་ལྡན་པ་མ་རེད་ཁོ་ཚོ་ག་རེ་ཟེར་ནའང་ཕན་ཚུན་རྗེས་སུ་འགྲོ་དགོས་མ་རེད་བ། ཆུ་ལུད་དང་ས་བོན་གཉིས་མོ་དེ་ཕན་ཚུན་རྗེས་སུ་འགྲོ་དགོས་མ་རེད་བ། རྫས་ཐ་དད་རེད་ཟེར་གྱི་རེད་བ། རེད་བ། ཆུ་ལུད་དེ་ས་བོན་ལ་མྱུ་གུ་ལ་ཕན་འདོགས་ཀྱི་རེད་མ་གཏོགས་ས་བོན་ལ་ག་གེ་ཁོ་རང་ཚོ་ཁོ་རང་ཚོ་མཉམ་པོ་ཡོད་ན་ཡང་ག་ག་གཅིག་གིས་གཅིག་ལ་གང་བྱེད་ཕན་ཐོགས་ཅིག་ཡོད་མ་རེད་བ། བྱས་ཙང་ས་བོན་གྱི་སྤྱི་གཙོ་ཁོ། ས་བོན་ལ་རྗེས་སུ་མི་འགྲོ་བ་དང་བྲལ་ནས་ཆ་ཚང་འགྲོ་དགོས་རེད་བ། ད་ཆུ་ལུད་ཁོ་ཁོ་ཚོ་ལ་རྗེས་སུ་མི་འགྲོ་བ་རེད་མི་འགྲོ་བ་ཡིན་ཙང་ཨ་ནི་ག་རེ་བྱས་འགྲོ་རེད་ཟེར་ན། ཐ་དད་མེད་པའི་ངོ་བོ་སྤྱི་གཙོ་བོ་དེ་ས་བོན་ལ་རྗེས་སུ་མི་འགྲོ་བ་དང་བྲལ་ཆུ་ལུད་སོགས་ཀྱི་ཁྱད་པར་རྣམས

རྩ་བའི་ནང་ཐིག་ལེ་བེར་མ་དོ་ཤིང་ཕྱིའི་ས་བོན་ལ་རྗེས་སུ་འགྲོ་མཁན་གོ་རེ་དང། ཟས་དང་ཐང། ས་བོན་དང་ཆུ་ལུད་དུས་ཚོད། མྱུ་གུ་སྐྱེས་པ་ཀོ་སུ་ལ་ལྟོས་ཟེར་སོང་སྤྱི་གཙོ་ལ་ལྟོས། ནུས་པ་ཆ་ཚང་ཁོ་ལ་ཡོད་རེད་ཟེར་ལབ་པར། ཡིད་ཚོད་སྤྱི་གཙོ་ལ་མྱུ་གུ་ཡོངས་སུ་རྫོགས་པའི། སྐྱེས་པའི་ནུས་པ་ཀོ་ཡོད་ཆ་ཚང་ཡོད་ན། ཨ་ནི་གར་བྱེད་རེད། ཆུ་ལུད་ཁོ་ནི་ཆུ་ལུད་དུས་ཚོད་ནི་ས་བོན་ལ་ནི་རྗེས་སུ་འགྲོ་དགོས་མ་རེད། སྤྱི་གཙོ་ཁོ་ནུས་པ་ཆ་ཚང་ཡོད་མཁན་ཀོ་ས་བོན་ལ་ནི་རྗེས་སུ་འགྲོ་དགོས་རོགས་ཡིན་ཙང་ས་བོན་གཅིག་སྐྱེས་ར་གཅིག་གི། ད་མྱུ་གུ་སྐྱེས་པའི་ཆ་ཚང་ཆ་ལས་ཀ་བྱེད་ཀོ་བྱེད་ཀི་ཨ་རེད།

རྐྱེན་གྱི་ཁྱད་པར་རྣམས་དང་བྲལ་བའི་རྟག་པ་ཡིན་པའི་ཕྱིར་ད་དེ་རང་དང་འབྲེལ་གྱི་རེད་བ། སྤྱི་གཙོ་བོ་ཁོ་རང་རང་ལ། རྐྱེན་བྱེད་མི་ད་ནི་ཡོད་མ་རེད་སྤྱི་གཙོ་བོ་ལ་རྐྱེན་བྱེད་མི་གཞན་དག་ཅིག་ཡོད་ན་སྤྱི་གཙོ་བོ་རང་བཞིན་རྣམ་འགྱུར་ཆགས་འགྲོ་བ་རེད། རེད་བ། རྩ་བའི་རང་བཞིན་རྣམ་པ། འགྱུར་མེད་ལ། བྱེད་པར། བྱེད་དོ། སྤྱི་གཙོ་བོ་ལ་སུ་གཅིག་ག་གེ་བ་ནི་སུ། ལས་ཀ་བྱེད་མི། རྐྱེན་བྱེད་མི་སུ་ཅང་མེད་ཟེར་བ། ཡིན་ཙང་སྤྱི་གཙོ་བོ་དེ་རྐྱེན་གྱི་ཁྱད་པར་དང་བྲལ་བ་རེད་ཁོ་རང་ལ་རྐྱེན་བྱེད་མི་མེད་རྟག་པ་ནི་རེད་བདེན་བྱ།

ཐལ་འགྱུར་སྔ་མ་དེས་འཕངས་པའི་རང་རྒྱུད་ཀྱི་གཏན་ཚིགས་ཀྱི་ཁྱབ་པ་རེད། ད་ཐལ་འགྱུར་སྔ་མ་ཁོ་ལ་ག་རེ་ཟེར་ན་ཡ་གི་འདུག་བ། མྱུ་གུ་སྐྱེ་བ་ལ། ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་བྱེད་པ་དོན་མེད་པར་འགྱུར་བར་ཐལ་བྱེད། འོ་ས་བོན་གྱི་བདག་ཉིད་གཅིག་པོ་དེ་རང་རང་ལའང་མྱུ་གུ་སྐྱེ་བའི་ནུས་པ་ཡོངས་སུ་རྫོགས་པ་ཡོད་པའི་ཕྱིར། ད་ཤེས་བྱ་ཆོས་ཅན། ས་བོན་གྱི་མྱུ་གུ་སྤྱི་གཙོ་གཅིག་པོ་དེ་རང་རང་ལའང། མྱུ་གུ་སྐྱེ་བའི་ནུས་པ་ཡོངས་སུ་རྫོགས་པ་མེད་དེ། མྱུ་གུ་སྐྱེ་བ་ལ་ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་ལ་དགོས་པ་ཡོད་པས་ཇི་སྲིད་ནས་ད་རང་རྒྱུད་ཀྱི་རྟགས་ཅིག་སླེབ་དགོས་ར་བ། ད་འདིའི་རྟགས་འདི་གིས་རང་རྒྱུད་ཀྱི་ཁྱབ་པ་ལ། ཐལ་བ་སྔ་མས་འཕངས་པའི་རང་རྒྱུད་ཀྱི་ཁྱབ་པ་ལ་གནོད་པ་ཅན་གྱི་མཚན་མ་སྟོན་པའི་གཞུང་ཡིན་ནོ། ད་དེ་འདྲ་ཟེར་དུས་རྩ་ཁྱབ་པ་ལ། གནོད་པ་ཅན་གྱི་མཚན་མ་སྟོན་པའི་གཞུང་ཡིན་ནོ། ད་འདི་འདྲ་ཡིན་པ་འདྲ་བསམ་གྱི་ད་ཡ་གིའི་རྟགས་འདི་ཁྱབ་པ་ཅིག་བསྒྲུབ་ཡོང་དུས་རྩ། ཡང་ན་སྤྱི་གཙོ་ཁོ་རང་ཕ་ཆོས་ཅན་ཕ་ལོག་ཁ་ཅིག་བཞག་ན་འགྲིག་གི་མེད་འགྲོ། སྤྱི་གཙོ་གཅིག་པོ་དེ་ཆོས་ཅན། མྱུ་གུ་སྐྱེས་པའི་ཁྱོད་ལའང་མྱུ་གུ་སྐྱེས་པའི་ནུས་པའི་རང་བཞིན་ཡོངས་སུ་རྫོགས་པ་མེད་དེ། མྱུ་གུ་སྐྱེས་པ་ལ་ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་ལ་དོན་ཡོད་པས། ད་མྱུ་གུ་སྐྱེས་པ་ལ་ཆུ་ལུད་སོགས་ལྷན་ཅིག་བྱེད་རྐྱེན་ལ་དོན་ཡོད་ན། འོ། དེ་ནི་དགའ་རོགས་གོ་སྤྱི་གཙོ་བོ་གཅིག་པོ་དེ་རང་རང་ལ་མྱུ་གུ་སྐྱེས་པའི་ནུས་པའི་རང་བཞིན་ཡོངས་སུ་རྫོགས་པ་མེད་པས་འོ། ཁྱབ། དེའི་ཁྱབ་པ་གོ་དེའི་ཆེད་གཉིས་སུ་མེད་པས་ཁྱབ་པ་དེའི་ཆེད། བྱས་ཡོང་དུས་རྩ་འདིས་གཤམ་འདི་གིས། ཨོ། སྤྱི་གཙོ་བོ་གཅིག་པོ་དེ་ལ་མྱུ་གུ་སྐྱེ་བའི་བྱ་བ་མེད་པ་དེ་བསྟན་ཡོང་གི་འདུག་བ་མེད་དེ། ཨོ། རྐྱེན་གྱི་ཁྱད་པར་རྣམས་དང་བྲལ་བའི་རྟག་པ་ཡིན་པའི་ཕྱིར། ལབ་ཡོང་དུས་རྩ་སྤྱི་གཙོ་བོ་ལ་མྱུ་གུ་སྐྱེ་བའི་བྱ་བ་སྟེར་བ་མེད་པ་དེ། རྟགས་འདི་སྒྲུབ་ཀྱི་ཡོད་ད་གཤམ་འདི་གིས་སྒྲུབ་ཀྱི་ཡོད་ད་ཡ་གིས་ཁྱབ་པ་ཁོ་ལ་གནོད་པ་ཅན་གྱི་གཏན་ཚིགས་བསྟན་པ་རེད་ཟེར་དུས་རྩ་ཁྱབ་པའི་ལྡོག་ཕྱོགས་ཁོ་ལ་ཡིན་པ་དང་ཁྱབ་པའི་ལྡོག་ཕྱོགས་དེ་ང་རང་ཚོས། གཅིག་ཟེར་བས་སྦྱོར་བ། གར་བྱེད་ས་རྟག་པ་བྱེད་བྱས་པས་སྟོང་སྟེ་དོན་བྱེད་ནུས་པས་སྟོང་བའི་ཕྱིར་ཟེར་གནོད་པ་ཅན་གྱི་གཏན་ཚིགས་ཟེར་གྱི་འདུག་བ་ཨོ་ཁོ་ནང་བཞིན་བྱས་ནས། ཁྱབ་པ་འདི་གི་ལྡོག་ཕྱོགས་གོ་ལ་གནོད་པ་གོ། འོ་སྟོན་བྱེད་ཀྱི་ད་གཏན་ཚིགས་གར་སོགས་ཚད་མ་ཡིན་ན་ད་གནོད་པ་ཅན་གྱི་ཚད་མ་སྟོན་པའི་གཞུང་ཡིན་ནོ་ཟེར་ན་ཁྱབ་པའི་ལྡོག་ཕྱོགས་དེ་ལ་གནོད་པ་བསྟན་མཁན་གྱི་རྟགས་ཅིག་ཡིན་ད་ནི། འོ་གནོད་པ་ཅན་གྱི་གཏན་ཚིགས་གར་སོགས་གནོད་པ་ཅན་གྱི་ཚད་མ་སྟོན་པའི་གཞུང་དེ་ཡིན་ནོ་ཟེར་བ་དེ། ད་ཡང་རིགས་དེར་སྤྱི་གཙོ་ལ་རྒྱུ་འབྲས་བུ་སྐྱེད་པའི་ནུས་པ་མེད་པ་དེ་སྒྲུབ་དགོས་ད་དེ་འདི་རིགས་དེར་སྤྱི་གཙོ་ལ་འབྲས་བུ་སྐྱེད་པའི་ནུས་པ་མེད་པ་གོ། འོ་ཁྱབ། དེ་ཐལ་བ་གཤམ་མ་དེའི་སྟེང་དེ་བསྟན་པ་ཡིན་ཙང། འོ་ཧོ། རྐྱེན་ཆུ་ལུད་སོགས་ལ་མྱུ་གུ་སྐྱེ་བའི་ནུས་པ་དོན་ཡོད་ན། ནི། སྤྱི་ཚོགས་ལ། ནི། འོ། ས་བོན་གྱི་སྤྱི་གཙོ་བོ་ལ་མྱུ་གུ་སྐྱེ་བའི་ནུས་པ་ཡོངས་སུ་རྫོགས་པ་མེད་པས་ཁྱབ་པ་དེ་འགྲུབ་ཡོང་དུས་ཙམ་ནུས་པ་ཡོད་པ་ཁོ་ལ་ཚད་མ་བསྟན་པ་རེད། ཡིན་ཙང་ཚུལ་གནོད་པ་ཅན་གྱི་ཚད་མ་བསྟན་པའི་གཞུང་འཛིན་ནོ། འདིའི། ཐལ་འགྱུར་དེ་ཡིས་འཕངས་པའི་རང་རྒྱུད་ཀྱི་གཏན་ཚིགས་ཀུན་དེ་ཡི་ཁྱབ་པ་སྒྲུབ་པའི་རྟགས་སྦྱར་བ་དང་གཤམ་མ་དེ་ཐལ་འགྱུར་དེ་ཡི་ཁྱབ་པ་སྒྲུབ་པ་ཡིན།